བེའུ་ཀུ་ལུའི་པཱ་ལགས་ཀྱིས། རང་ནགས་ཚལ་དཀྱིལ་ལ་འགྲོ་མི་དགོས་ད་བཤད་པ་རེད། བེའུ་ཀུ་ལུས། འགྲོ་མ་ཆོག་ཡག་རྒྱུ་མཚན་ག་རེ་ཡིན་ནམ། ཕྱིན་ན་མ་འགྲིག་པའི་རྒྱུ་མཚན་ག་རེ་ཡིན་ནམ། ཟེར་དྲིས་པ་རེད། པཱ་ལགས་ཀྱིས། རྒྱུ་མཚན་ག་རེ་རེད་ཟེར་ན། ནགས་ཚལ་དེའི་ནང་ལ་ཡ། ཙི་ཙི། གདུག་རྩུབ་ཚ་པོ་བྱེད་པ་རེད།

ཞེད་སྣང་ཚ་པོ་ཡོད་པའི་ཙི་ཙི་དེས། ཨོ། གཟུགས་པོ་ཆེན་པོ་ཞེ་དྲགས་ཡོད་པས་མ་ཚད། ད་དུང་ཁོའི་གཞུ་གུའི་སྒང་གི་པགས་པ་དེ། ཉའི་པགས་པ་ནང་བཞིན་མཁྲེགས་པོ་དང། རིང་པོ་ཞེ་དྲགས་ཡོད་རེད། ལྷག་པར་དུ། ཁོའི་མིག་གཉིས་དེ་གཉིས་མེ་ནང་བཞིན། དམར་མོ་ཞེ་དྲགས་ཡོད་རེད།

དེ་ནས་ཡང་བེའུ་ཀུ་ལུས། གངས་དང་ལྷགས་པའི་དཀྱིལ་ལ་ང་ཞེད་མི་འདུག་ང་ཞེད་མི་འདུག། མདུན་ལ་ཡར་འགྲོ་གི་ཡོད་རེད། ཡང་བེའུ་ཀུ་ལུས། རྐང་པའི་པར་རྗེས་གཅིག་མཐོང་བ་རེད། བེའུ་ཀུ་ལུས། ལྟོས་དང། ལྟོས་དང། གངས་ཀྱི་དཀྱིལ་ལ་ཡང་རྐང་པའི་པར་རྗེས་གཅིག་འདུག། རྐང་པའི་པར་རྗེས་དེ་ཡང་ནི། སུའི་ཡིན་ན། ཕྱོགས་ག་པར་ཕྱིན་པ་ཡིན་ན། ཤིང་སྡོང་གི་ཁོག་པའི་ནང་ནས་འོད་འཚེར་འཚེར་དང། གསེར་ཐིང་ཐིང་གི་མིག་གཉིས་མཐོང་བ་རེད། བེའུ་ཀུ་ལུས་མིག་དེ། ཙི་ཙིའི་མིག་རེད་བསམ་པ་རེད། སྲོག་ཆགས་དེ་ག་ལེ་ག་ལེ་མར་འཕུར་ཡོང་དུས། ཁོའི་གཞུ་གུ་ཐུང་ཐུང་དང། ཁའི་སྒང་ལ་ཨ་ར་རྐང་གཅིག་ཡོད་མ་རེད།

བེའུ་དགུ་ལུས། ད་དེ་ཙི་ཙི་རེད་བསམ་པ་རེད། དེ་ནས་སྲོག་ཆགས་དེ་མར་དོན་ཡོང་དུས། མིག་མེ་ནང་བཞིན་དམར་མོ་མི་འདུག། ཨ་ར་ནི་མཁྲེགས་པོ་མི་འདུག། གཞུ་གུ་ནི་སྤུ་སོབ་སོབ་རེད་ཤག། བེའུ་ཀུ་ལུས་སྲོག་ཆགས་དེ། རང། རང་ཙི་ཙི་ཆེན་པོ་དེ་ཡིན་པས་ཟེར། དྲིས་པ་རེད། ཝ་མོས་བེའུ་ཀུ་ལུ། ད་ལྟའི་དུས་དེ། ཙི་ཙི་དེ། ཏན་ཏན་བེའུ་ཀུ་ལུ་རང་གི་ཤ་སྐམ་སྐྱོག་དང། འོ་མ་རྐུ་མ་རྐུས་བྱས་བསྡད་ཡོད་ཀྱི་རེད། བཤད་པ་རེད། བེའུ་ཀུ་ལུས་གངས་ཀྱིས་བཏུམས་པའི་ཤིང་གཅིག་སྒང་ལ་འཛེགས་བྱས། ཚང་མ། ཚང་མ་ཁྲམ་པ་རེད་ཤག། ཙི་ཙི་ཞེད་སྣང་ཚ་པོ་དེ་ཏན་ཏན་ཡོད་རེད། བཤད་བྱས་བསྡད་པ་རེད། ཡིན་ནའི་དེའི་རྒྱུད་ལ་ཡང། ཙིག་ཕྲུག་ཆུང་ཆུང་གཅིག། ཏག་ཏག་འཆམ་འཆམ་བྱེད་གར་ཡོང་པ་ཁ་ཐུག་རྒྱབ་པ་རེད། ཙིག་ཕྲུག་ཆུང་ཆུང་དེ་ཆེན་པོ་མེད་པ་དང། ཞེད་སྣང་ཚ་པོ་ཡོད་མ་རེད། ཡིན་ནའི། ག་རེ་ཟེར་ནའི་མ་ཟེར་ནའི། ཙི་ཙི་རེད་པ།

ཡེ་ནས་སེམས་ནང་ལ་དངངས་སྐྲག་དང་འཇིགས་སྣང་དེ་མེད་པ་ཆགས་པ་རེད། བེའུ་ཀུ་ལུ། ཁ་ཁ་ལ་ནང་ལ་འཛུལ་འགྲོ་དུས། པཱ་ལགས་ནི་ད་དུང་ཧུར་སྒྲ་རྒྱབ་བྱས་ཉལ་བསྡད་ཡོད་རེད།